གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་ངག་སྒྲོན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་དགུ་པའི་ཚེས་སུམ་ཅུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅུ་གསུམ། གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། ད་ནི་དེ་རིང་ལས་རིམ་ཁག་གི་དང་པོར་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དེ་རིང་རྒྱ་གར་གྱི་ལོ་གསར་ལྟ་བུར་སྲུང་བརྩི་ཞུ་བཞིན་ཡོད་པའི། Diwali ཉིན་མོར་རྒྱ་གར་བ་རྣམས་ལ་འཚམས་འདྲི་ཡི་གསུང་འཕྲིན་ཞིག་བསྩལ་གནང་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང།

དེ་རིང་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅུ་གཉིས་ཀྱི་ཉིན་རྒྱ་གར་རྒྱལ་ཡོངས་ཀྱི་ནང་དང་འཛམ་གླིང་གི་ས་ཕྱོགས་གང་སར་གནས་པའི་ཀྱི་ཧིན་རྡུ་ཡི་ཆོས་ལུགས་ལ་དད་གུས་ཡིད་ཆེས་བྱེད་མི་ཚོགས་ཀྱིས་དི་ཝཱ་ལི་ཞེས་ཡུལ་དེའི་ཀྱི་ལོ་གསར་ལ་སྲུང་བརྩི་ཞུ་བཞིན་ཡོད་པའི་ཀྱི་དུས་ཆེན་ལ་འཚམས་འདྲི་ཡི་གསུང་འཕྲིན་བརྙན་ཐུང་ཞིག་སྤྱི་ཚོགས་དྲ་ལམ་བརྒྱུད་ནས་བསྩལ་དོན་ལ། དེ་ཡི་དོན་གཙོ་བོ་ནི་རྒྱ་གར་བ་ས་ཡ་མང་པོས་དེ་རིང་དུས་ཆེན་ཁྱད་པར་དི་ཝཱ་ལིའི་སྲུང་བརྩི་ཞུས་ནས་དགའ་སྤྲོ་ཡི་ཚོར་བ་རོལ་བཞིན་ཡོད་པ་དང་མགོན་པོ་གང་ཉིད་རྒྱ་གར་གཞུང་གི་སྐུ་མགྲོན་ཡུན་རིང་ཤོས་དེ་ཡིན་པའི་གི་ཆ་ནས་རྒྱ་གར་ཡུལ་མི་ས་ཡ་མང་པོ་ཡི་ལྷན་དུ་དུས་ཆེན་སྲུང་བརྩི་གི་ནང་ལྷན་ཞུགས་གནང་གི་ཡོད་ཅེས་གསུང་འཕྲིན་བསྩལ་གནང་ཡོད་པ་རེད། རྩ་བའི་རྒྱ་གར་ནང་གི་གྲངས་མང་གི་ཧིན་རྡུ་ཆོས་ལུགས་ལ་དད་གུས་ཡིད་ཆེས་ཞུ་མཁན་རྣམས་ཀྱིས། དི་ཝཱ་ལི་ཞུ་བའི་གི་དུས་ཆེན་དེ་ནི་རྒྱ་གར་གྱི་ཧིན་རྡུ་ཡི་ལྷ་རཱམ་རང་གི་ཡབ་རྒྱལ་པོ་ཡི་བཀའ་ལྟར་ནགས་གསེབ་ཀྱི་ནང་ལ་བཞུགས་སྐབས་ལང་ཀ་ཡི་བདུད་རྗེ་རཱ་ཝན་བཏུལ་བའི་གི་རྗེས་སུ་ཨཡོ་དྷི་ཡ་ཡི་ཕོ་བྲང་གི་ནང་ལ་ཕྱིར་ལོག་གནང་བར། མི་མང་ཚོས་དགའ་ཚོར་ཆེན་པོ་བྱུང་ནས་མར་མེ་དང་ཤོག་སྦག་སོགས་སྤར་ནས་དགའ་སྤྲོ་གི་རྣམ་པ་ཤུགས་ཆེ་སྟོན་པའི་དུས་ཚིགས་སུ་སྲུང་བརྩི་ཞུ་གི་ཡོད་པ་རེད། ཡང་བོད་རིགས་གནས་སྡོད་ས་ཁུལ་མཚོ་སྔོན་ཞིང་ཆེན་གྱི་དཔོན་རིགས་ཤིག་ཏང་གི་སྤྱི་དོན་དང་གཞུང་གི་ལས་གནས་ནས་ཕྱིར་འབུད་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་ཀྱི་མཚོ་སྔོན་ཞིང་ཆེན་གྱི་ཁྲིམས་དོན་ཞིབ་དཔྱོད་ཅུས་ཀྱི་ཝང་ཁའེ་ཀིས་སྒྲིག་ཁྲིམས་འགལ་བའི་གི་གནད་དོན་ཚབས་ཆེན་ལ་སྒྲིག་ཁྲིམས་ཞིབ་བཤེར་བྱས་ཡོད་སྐོར་རྒྱ་ནག་གུང་ཁྲན་རླུང་འཕྲིན་བརྙན་འཕྲིན་གྱིས་ཕྱི་ཚེས་བཅུ་གི་ཉིན་ལ་གནས་ཚུལ་བཏོན་ཡོད་པ་རེད། གོང་ཞུས་རྒྱ་ནག་གཞུང་གི་རླུང་འཕྲིན་ལས་ཁུངས་ནས་བཏོན་པའི་གནས་ཚུལ་གྱི་ནང། འབྲེལ་ཡོད་དཔོན་རིགས་དེ་ལ་ནག་ཉེས་བཙུགས་པ་ཁག་གཤམ་གསལ་ལྟར་གསལ་སྟོན་བྱས་ཡོད་འདུག། ཝང་ག་གིས་ཕུགས་བསམ་དང་དད་སེམས་ཉམས་ནས་ཐོག་མ་ཡི་བསམ་འདུན་དང་རྒྱབ་འགལ་བྱས་པ་དང། དམར་ཕྱོགས་ཚོགས་པ་ལ་བློ་དཀར་སེམས་དཀར་མིན་པ་དང་དྲང་པོ་མིན་པ། བསམ་ངན་ཁོག་བཅུག་གིས་རྩ་འཛུགས་ཀྱི་ཞིབ་བཤེར་ལ་བཀག་འགོག་བྱས་པ། སྒྲིག་ཁྲིམས་དང་འགལ་བའི་གི་ངང་ནས་རྔན་པ་དང་སྐྱེས་དངུལ་བླངས་པ། དྲང་གཞག་གི་ངང་ནས་གཞུང་དོན་སྒྲུབ་པ་ལ་ཤུགས་རྐྱེན་ཐེབས་སྲིད་པའི་གསོལ་སྟོན་དང་ལེན་བྱས་པ། རྩ་འཛུགས་ཀྱི་ཡིག་བསྐུར་འདྲི་རྩད་བྱེད་སྐབས་གནད་དོན་ཇི་མ་ཇི་བཞིན་གསལ་བཤད་མི་བྱེད་པ། ལས་བྱེད་པ་གདམ་གསེས་དང་བསྐོ་གཞག་བྱེད་པའི་གི་གོ་རིམ་གྱི་ནང་མི་གཞན་ལ་ཁེ་ཕན་སྒྲུབ་པ་དང། མི་བདེན་རྫུན་སྒྲིག་གིས་རང་གི་བུ་ལ་གཞུང་ཞབས་པ་ཡི་ཐོབ་ཐང་རག་ཐབས་བྱེད་པ།

རྒྱབ་སྐྱོར་བ་ཚོ་གིས་སྲིད་ཇུས་དེ་ནི་ཞི་ཅིན་ཕིང་གི་ཀུན་སྤྱོད་དག་སེལ་གྱི་སྲིད་ཇུས་ཤིག་ཡིན་པ་རེད་ཅེས་བརྗོད་ཀྱི་ཡོད་ཀྱང་དེ་ལ་སྐྱོན་བརྗོད་བྱེད་མི་ཚོ་གིས་ཞི་ཅིན་ཕིང་ཁོང་གི་ཆབ་སྲིད་ཁ་གཏད་བ་ཚོར་འབུད་སྐྲོད་བྱེད་ས་ཀྱི་ལག་ཆ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག། ཡང་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཞེས་འབོད་པའི་གི་ས་གནས་གཞུང་གི་འགོ་ཁྲིད་གཞོན་པ་ཞུས་ཀྲི་ཐའོ་གིས། ཕྱི་རྒྱལ་དུ་གནས་སྡོད་བོད་མི་རྣམས་ཀྱིས་བོད་ནང་གི་བོད་པ་ཡི་སློབ་ཕྲུག་རྣམས་བཙན་དབང་གི་ཐོག་ནས་གཏན་འཇགས་སློབ་གྲྭ་ཁག་གི་ནང་ལ་བཅུག་པའི་གི་སྐྱོན་བརྗོད་དེར་ངོས་ལེན་བྱས་མེད་པ་རེད་འདུག། དེ་ཡང་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཞེས་འབོད་པའི་གི་ས་གནས་གཞུང་གི་འགོ་ཁྲིད་གཞོན་པ་ཞུས་ཀྲི་ཐའོ་གིས་རྒྱ་ནག་དམར་ཤོག་གཞུང་གིས་བོད་ཐོག་འཛིན་པའི་སྲིད་ཇུས་སྐོར་གྱི་དཔེ་དེབ་རྒྱབ་ཤ་དཀར་པོ་འདོན་སྤེལ་བྱས་པ་དང་འབྲེལ་གསར་འགོད་ལྷན་ཚོགས་ཤིག་གི་ཐོག་བོད་ནང་བོད་པའི་སློབ་ཕྲུག་རྣམས་གཏན་འཇགས་སློབ་གྲྭ་ཁག་གི་ནང་ལ་བཙན་དབང་གི་འོག་ནས་བཅུག་པའི་གི་སྐྱོན་འཛུགས་དེ་ཆེད་མངགས་ཀུན་སློང་ལོག་པ་བཟུང་བའི་གི་ཐོག་ནས་བྱས་པ་ཞིག་ཡིན་པ་རེད་ཅེས་སོགས་བརྗོད་ཡོད་པ་རེད་འདུག། སྤྱིར་རྒྱ་ནག་གཞུང་གིས་བོད་ནང་གི་གཏན་འཇགས་སློབ་གྲྭ་དེ་དག་གི་ཐོག་ལ་འདི་ལོ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ཆེད་ལས་པ་རྣམས་ཀྱིས་སྐྱོན་བརྗོད་གནང་ཡོད་པ་མ་ཟད། ཨ་རི་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭ་དེ་དག་དང་འབྲེལ་བ་ཡོད་པའི་གི་རྒྱ་ནག་གཞུང་གི་དཔོན་རིགས་ཁག་ཅིག་ལ་དཔལ་འབྱོར་གྱི་ཉེས་ཆད་ཀྱང་བཀལ་ཡོད་པ་རེད། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གིས། ང་ཚོས་ཆོས་རྒྱ་རིགས་ཡི་རིག་གཞུང་ལ་གཞི་བཅོལ་ནས་མཐུན་ཐབས་དེ་མུ་མཐུད་ནས་བྱེད་དགོས་པ་དང། བོད་བརྒྱུད་ནང་བསྟན་དེ་བཞིན་སྤྱི་ཚོགས་རིང་ལུགས་ཀྱི་སྤྱི་ཚོགས་དང་མཐུན་ཐབས་བྱེད་པ་ཡིན་ན། བོད་བརྒྱུད་ནང་བསྟན་དེ་རྒྱ་ནག་གི་དངོས་ཡོད་གནས་སྟངས་དང་མཐུན་ཐབས་ལ་ཕན་ཐོགས་ཡོང་རྒྱུ་ཡིན་པ་རེད་ཅེས་སོགས་བརྗོད་ཡོད་པ་རེད།

བོད་རིགས་སྨན་ཞབས་པ་ཡི་ཁྲོད་ལ་འབུམ་རམས་པ་ཐོན་མཁན་དཀོན་པོ་ཡིན་པའི་གི་ཁྲོད་ཉེ་ཆར་སྦེ་ལ་ཀོ་པི་ནས་བསྟན་འཛིན་དཔལ་སྒྲོན་ལགས། སྨན་ཞབས་པ་ཡི་འབུམ་རམས་པ་ཐོན་ཡོད་པ་རེད། དེ་ཡང་དེང་སྐབས་རྒྱ་བལ་གྱི་ནང་ལ་ཡོད་པའི་བོད་མི་ཡི་སྤྱི་ཚོགས་ཀྱི་ནང་ལ་བོད་པའི་བུ་མོ་སྨན་ཞབས་པ་ཡི་ཐོག་གཙུག་ལག་རབ་འབྱམས་པ་དང་གཙུག་ལག་རབ་འབྱམས་པ་ཡི་སློབ་སྦྱོང་ཐོན་རྗེས་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་སྨན་ཞབས་པ་ཡི་ལས་དོན་གཉེར་ཏེ་འཚོ་ཐབས་བྱེད་མཁན་མི་ཉུང་བ་ཞིག་བྱུང་བཞིན་ཡོད་པ་རེད། ཡིན་ན་ཡང་སྨན་ཞབས་པ་ཡི་ཐོག་ལ་མུ་མཐུད་ནས་སློབ་སྦྱོང་བྱས་ཏེ་རིགས་གཅིག་རྐང་འཛིན་གྱི་འབུམ་རམས་པ་ཐོན་མཁན་ཉུང་ཤས་ཤིག་ལས་མེད་པའི་ཁྲོད་ནས་སྦེ་ལ་ཀོ་པི་ལུགས་བསམ་ཡི་ཁོངས་ཀྱི་བུ་མོ་བསྟན་འཛིན་དཔལ་སྒྲོན་ལགས་ཉེ་ཆར་ཕྱི་ཟླ་བཅུ་པ་ཡི་ནང་སྨན་ཞབས་པ་ཡི་ཐོག་འབུམ་རམས་པ་ཐོན་པ་མ་ཟད། རིམ་པས་ཉམས་ཞིབ་པ་ཡི་སྦྱོང་བརྡར་བྱེད་མཁན་སོགས་ཀྱི་ལས་དོན་གཉེར་རྒྱུ་གི་འཆར་གཞི་ཡོད་པ་ཁོང་གིས་གསུངས་ཡོད་པ་རེད། ད་མ་འོངས་པའི་འཆར་གཞི་དང་ང་ལྟར་རིགས་གཅིག་རྐང་འཛིན་གྱི་ཐོག་ལ་རང་འགྲོ་བའི་དམིགས་ཡུལ་རང་ཡིན་ར་ཨ་ནི། ད་ལྟ་དེ་འག་ང་ད་ད་ད་ཁ་ཚིན་ར་ང་ཡིག་རྒྱུགས་ཐོན་ཚར་ཟིན་དུས་གོ་ད་ཏི་ཏི་ཅིག་ཏིས་ཅིག་ངལ་གསོ་འདྲ་ཅིག་བྱས་བྱས་བསྡད་དགོས་བསམ་སོང་ར། དེ་རྗེས་ལ་ང་རང་ཉམས་ཞིབ་ཀྱི་ཐོག་ལ་རང་འགྲོ་ཡག་གི་འཆར་གཞི་རང་འཆར་གཞི་རང་ཡོད། ཡང་ཨ་མི་རི་ཀ་ཡི་ཕྱི་སྲིད་དྲུང་ཆེ་ལྕམ་ཇེ་ནན་ཏི་ཨེ་ནན་ལགས་ཀྱིས་རྒྱ་ནག་དང་དཔལ་འབྱོར་གྱི་ཐོག་ལ་འབྲེལ་ལམ་དེ་བཟང་པོ་ཞིག་རྙེད་རྒྱུར་འབད་བརྩོན་གནང་བཞིན་ཡོད་པའི་སྐོར་གསུངས་ཡོད་ཀྱང། ཡང་ཁོང་གིས་རྒྱ་ནག་གཞུང་གིས་ར་ཤི་ཡ་གིས་ཡུ་ཀེ་རེན་ལ་དམག་འཐབ་བྱས་པ་དེ་ལ་ལག་ཆ་སྤྲོད་མཁན་ཞིག་གིས་རྒྱ་ནག་གི་ཚོང་གཉེར་ལས་ཁུངས་དེ་དག་གི་ཐོག་ལ་བཀག་འགོག་མ་བྱས་པ་ཡིན་ན། དཔལ་འབྱོར་གྱི་ཉེས་ཆད་འགེལ་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད། ཁོང་མོས་ད་དུང་ང་ཚོས་རྒྱ་ནག་དང་དཔལ་འབྱོར་གྱི་ཐོག་ལ་འབྲེལ་ལམ་མེད་པ་བཟོ་ཐབས་བྱེད་ཀྱི་མེད། དེ་འདྲ་བྱས་པ་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་ཙམ་མ་ཟད་འཛམ་གླིང་གི་བརྟན་ལྷིང་གི་ཐོག་གནོད་རྐྱེན་གཏོང་གི་རེད་ཅེས་སོགས་གསུངས་ཡོད་པ་རེད། ཡང་འདི་ལོ་རྒྱ་ནག་གི་ནང Singles Day ཕོ་ཧྲང་མོ་ཧྲང་གི་ཚོང་གི་ཉིན་མོ་ཞེས་པ་དེ་གཟའ་སྤེན་པ་གི་ཉིན་མཇུག་བསྒྲིལ་ཡོད་པ་རེད། ཡིན་ན་ཡང་ཚོང་དེ་སྔོན་གྱི་ལོ་ཁག་ནང་བཞིན་ཞིག་བྱུང་མེད་པ་རེད། དེ་ཡང་དེང་སྐབས་རྒྱ་ནག་ནང་གི་དངོས་ཟོག་བེད་སྤྱོད་གཏོང་མཁན་མི་མང་ཚོ་ཡི་དངུལ་བེད་སྤྱོད་གཏོང་ཕྱོགས་ཀྱི་ཐོག་ལ་འགྱུར་བ་སོང་ཡོད་པ་དང། དངོས་ཟོག་བེད་སྤྱོད་གཏོང་མཁན་རྣམས་ཀྱི་ཤེས་ཡོན་གྱི་གནས་ཚད་དྲག་ཏུ་སོང་བ་མ་ཟད་ཁོ་ཚོ་ཡི་དངུལ་བེད་སྤྱོད་གཏོང་ཕྱོགས་ཀྱི་ཐོག་ལ་ཡང་གཟབ་གཟབ་བྱེད་ཀྱི་ཡོད་སྐོར་བརྗོད་ཡོད་པ་རེད། ལོ་དེའི་རྒྱ་ནག་གི་ནང་ལ་ཕོ་ཧྲང་མོ་ཧྲང་ཚོང་གི་ཉིན་མོ་དེ་བདུན་གཅིག་ལྷག་ཙམ་གྱི་རིང་ལ་བྱས་ཡོད་པ་དང་དེ་ཐོག་མར་ཕྱི་ལོ་ཉིས་སྟོང་དགུ་གི་ལོར་རྒྱ་ནག་གི་དྲ་རྒྱ་ཡི་ཐོག་ལ་ཚོང་གི་ལས་དོན་གཉེར་མཁན Alibaba ཞེས་པའི་ཚོང་གཉེར་ལས་ཁང་དེ་གིས་འགོ་བཙུགས་བྱས་པ་ཞིག་ཡིན་པ་རེད་འདུག།

ལོ་རྒྱུས་དུ་བོད་ཀྱི་ཆོས་དང་རིག་གཞུང་ལ་འགྱུར་ལྡོག་སྣ་མང་ཐེབས་མྱོང་ཡོད་ཅིང། ལྷག་པར་དུ་ད་ལྟའི་བོད་གཞིས་བྱེས་གཉིས་ཀར་བོད་པ་ནི་ཆེས་གྲངས་ཉུང་མི་རིགས་ལྟ་བུའི་གནས་བབ་འོག་བོད་རང་གི་སྐད་ཡིག་བཀོལ་སྤྱོད་བྱེད་སའི་ཁོར་ཡུག་ཆེས་ཉུང་ཉུང་ཆགས་ཏེ། བོད་ཀྱི་ཤེས་ཡོན་དང་སློབ་སྦྱོང་ལ་ཉམས་རྒུད་ཤུགས་ཆེན་འགྲོ་མུས་ཡིན་པ་རེད་འདུག་དེ་ཡང་བཀའ་བརྒྱུད་ནང་བསྟན་མཐོ་སློབ་ཀྱི་སློབ་སྤྱི་ཟུར་པ་མཁན་པོ་དཀོན་མཆོག་བཟང་པོ་ལགས་ནས

གཅིག་དེ། ད་དེང་སང་གི་ཤུགས་རྐྱེན་ཟེར་བ་རེད་བ་དེའི་ཐོག་ནས། འགྱུར་བ་གཅིག་ཕྱིན་ཡོད་ཀྱི་རེད་བསམ་གྱི་འདུག་དེ་ནས་ད་འགྱུར་བ་གཅིག་དེ། ད་ང་ཚོ་ནམ་ཞར་རྒྱུན་དུ་མི་སོ་སོ་གི། ཡང་གཅིག་ཁོ་ག་ལ་བོར་ད་སློབ་སྦྱོང་དེ་ལ་དེ་ཙམ་གཅིག་མེད་པ་བྱས་ནས། ཁ་ཕྱོགས་གཞན་དག་གི་ཐོག་ལ་ཡང་འགྲོ་ཡ་དེ་དམིགས་བསལ་གྱི་ཡང་དེ་ལ་ད། འདུན་པ་ཟེར་ན་མི་འདུག་གང་ལྟར་དེའི་ཐོག་ལ་ཡང།

བོད་པའི་སྤྱི་ཚོགས་ཁྲོད་ཤེས་ཡོན་གྱི་བསྟི་གནས་ལྟ་བུ་ནི་དགོན་པ་གྲྭ་ཚང་ཁག་དང་སློབ་གྲྭ་ཁག་ཆགས་ཀྱི་ཡོད་ཅིང་སློབ་གྲྭ་ཁག་གི་ནང་སློབ་གཉེར་བའི་གྲངས་འབོར་ཉུང་རུ་འགྲོ་བཞིན་པ་ཙམ་དུ་མ་ཟད་སློབ་གཉེར་བ་རྣམས་ཁྲོམ་རའི་དཔལ་ཡོན་ལ་མགོ་བོ་འཁོར་ཏེ་སྔོན་མ་ནང་བཞིན་སློབ་སྦྱོང་ལ་དོ་སྣང་དེ་ཙམ་ཡོང་གི་མེད་པར་ཉམས་རྒུད་འགྲོ་བཞིན་ཡོད་པ་རེད་འདུག།
དགོན་སྡེ་གྲྭ་ཚང་ལ་བསམ་བློ་བཏང་ནས་གི་ཞལ་གཅིག་དང། སྤྱི་བཏང་གི་དེ་ནས་ད་ཅི་ང་ཚོ་སློབ་གྲྭ་ཁག་ལ་བསམ་བློ་བཏང་ནས་གི་ཞལ་བཏང་ཟེར་ཏེ།

ད་དཔེར་ན་དཔེ་ཆ་གཅིག་གང་གཅིག་འཁྲིད་པ་ཡིན་ན་ཡང་དེ་ལ་དེ་ཙམ་གྱི་ངེས་ཤེས་མི་རྙེད་ག། ཐེངས་མ་གཅིག་བསླབས་པ་ཡིན་ན་ཡང། དེ་རིང་བསླབ་རྒྱུ་དེ་སང་ཉིན་བརྗེད། སང་ཉིན་བསླབ་རྒྱུ་དེ་གནངས་ཉིན་ཀ། རྦད་གཏན་མེད་ཆགས་འགྲོ་ས་འགྲོ་ད། ཡང་ཁ་ཤས་ཀ་ཅིག་བསླབ་རྒྱུའང་དོ་སྣང་བྱེད་ཀྱི་ཡོད་དེ་ཨུ་ཚུགས་རྒྱབ་ཡོད་པའི་ཕ་དེ་རྣམ་པ་ཡོད་དེ། དོ་སྣང་གི་བྱ་བ་དེ་ཚོ་མང་སོང་ཙང་སྣང་ལ་མ་ངེས་པ་ཅིག་ཆགས་འགྲོ་ས་འགྲོ་གཅིག་ནི་ཤེས་པ་སོང་འགྲོ་གཅིག་དང་སང་ཉིན་ཡང་གཏན་མེད་ཆགས་འགྲོ་ས་འགྲོ་ད་དེ་འདྲའི་དཀའ་ངལ་མང་པོ་ཅིག་ཡོང་ཡ་དེ་ང་ཚོ་རྣམ་རྟོག་དེ་ཕྱི་རོལ་གྱི་ཡུལ་ལ་སྤྲོས་པ་མང་དྲགས་པའི་རྒྱུ་མཚན

ངས་ད་ལྟ་འདི་འདྲ་གྱི་མུ་མཐུད་ནས་འགྲོ་བ་ཡིན་ན། དངོས་གནས་ཀྱི་ཉེན་ཁ་ཚ་བོ་བྱས་རྦད་དེ་རྩ་མེད་ཆགས་འགྲོ་ཡང་མི་ཡོང་བསམ་ནས་སེམས་འཚབ་དེ་རང་བཞིན་སླེབས་འདུག་ཞུས། དེས་ན་སློབ་གྲྭ་ཁག་དང་དགོན་སྡེ་ཁག་གི་ནང་བོད་པའི་སློབ་གཉེར་བ་ཡོད་མེད་ལ་མ་ལྟོས་པར། བོད་པའི་སྐད་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐུབ་པའི་ཆེད་བོད་དང་རིག་གཞུང་གཅིག་པ་ཡིན་པའི་མི་རིགས་གཙོས། མི་རིགས་གཞན་ལ་ཁྱབ་སྤེལ་བྱེད་ཐུབ་དགོས་པ་གལ་ཆེན་ཡིན་སྐོར་གསུངས་གནང་སོང།
ད་ད་ལྟ་ཡོད་བཞིན་པ་དེའི་ཐོག་ལ་ད་ཤུགས་རྒྱག་དགོས་རེད་གསུང་མཁན་དེ་འདྲ་མང་པོ་འདུག་ག། ད་ལྟ་གྲྭ་གཞོན་གྱི་ཡོད་བཞིན་པ་དེ་ཚོ་ལ་ང་ཚོ་བོད་མི་སུ་ཀར་ད་ཐོན་གྱི་གར་རྒྱག་གོང་དེ་དགོས་རེད་གསུང་དེ་འདྲས་གསུང་མཁན་མང་པོ་ཡོང་དགོས་ས་རེད། ད་ཡིན་ན་ང་རང་གི་ལྟ་ཚུལ་ཟེར་བ་རེད་མཐོང་ཕྱོགས་ཟེར་དུ་ཙ་ནི་ད་ང་ཚོ་ད་ད་དགོན་སྡེ་ཁག་གཅིག་པོ་ནང་ལ་བསམ་བློ་བཏང་པ་ཡིན་ན་ཡང་ད་དགོན་སྡེ་ཁག་དེ་ག་ལེ་ག་ལེ་སྒོ་རྒྱབ་དགོས་ཁེལ་ས་རེད་བསམ་སོང་དེ་འདྲས་སེམས་འཚབ་ཆགས་འདུག་ད་དེ་བྱེད་དུས་ཙ་ནི་དགོན་སྡེ་ཁག་དེ་མ་འོངས་པ་ལ་སྒོ་རྒྱབ་དགོས་ཡ་ཆགས་པ་ཡིན་ན་ད་འགྲེམས་སྟོན་ཁང་ནང་ཆགས་འགྲོ་གི་རེད་དེ་བྱེད་དུས་ད་དེ་མི་ཡོང་བ་ལ་ག་རེ་ནུས་པ་བཏོན་དགོས་གསུང་དུ་ཙ་ནི

དེ་ཚོ་ཡར་དེ་ཚོ་ལ་སློབ་སྦྱོང་དེ་བོད་ཀྱི་ཆོས་དང་རིག་གཞུང་དང་ལྷག་པར་དུ་ནང་ཆོས་ལ་སོགས་པ་དེ་ཚོ་གི་ངེས་པར་དུ་སྤྲོད་དགོས་དེ་གནད་འགག་ཆེན་པོ་ཆགས་འདུག་བསམ་བསམ་ངས་ནམ་ཞར་རྒྱུན་དེ་དྲན་གྱི་ཡོད་རེད། དེ་མ་གཏོགས་ཅིག་ལ་ད་ང་ཚོ་མི་དེ་གསོ་དགོས་ང་ཚོ་མི་ཉུང་ཤས་ཅིག་མ་གཏོགས་མེད་ད་དེ་མེད་པ་ཆགས་པ་ཡིན་ན་ནི་ཚོགས་པ་རྦད་སྒོ་རྒྱག་དགོས་ཆགས་པ་ཡིན་ན་དེ་ལས་ཀྱང་མི་གཞན་དག་ལ་དེ་སྐད་ཡིག་དེ་སྔོན་མ་ནས་གདོད་མ་ནས་ཁོང་ཧི་མ་ལ་ཡའི་རི་རྒྱུད་དེ་རང་བཞིན་ང་ཚོ་བོད་དང་ཆོས་དང་རིག་གཞུང་ཡུལ་སྲོལ་གོམས་གཤིས་ཚང་མ་གཅིག་པ་ཆགས་སོང་དུས་ཙ་ནི་ད་ལྟའི་ཅིག་བཙན་བྱོལ་ནང་ལོ་མང་འདྲ་བ་རེད་དེ་ཡིན་ན་དོན་དག་རྩ་བའི་ཆ་ནས་གཅིག་པ་ཆགས་སོང་དུས་ཙང་དེ་དེ་ནི་ངེས་པར་དུ་ཁོ་ཚོ་ལ་འདི་གང་ཐུབ་ཐུབ་ཀྱིས་ཚུར་བསྡུ་རུག་བྱས་ནས་འདི་ཚོ་ལ་སློབ་སྦྱོང་དེ་འདི་ཚོ་གི་ཨ་ནི་ཅི་གང་ཐུབ་ཐུབ་སྟེར་རྒྱུ་ཞིག་བྱེད་དགོས་ཡ་དེ་གལ་ཆེན་པོ་འགྲོ་གི་ཆགས་གི་མིན་འགྲོ་དེ་བྱས་པ་ཡིན་ན་ལོ་ལྔ་བཅུ་གནས་པ་ཡིན་ན་ལོ་བརྒྱ་གནས་ཡ་ལ་ཏན་ཏན་ཕན་གི་རེད་བསམ་གི་འདུག། ལྷག་པར་དུ་བོད་མིའི་སྒྲིག་འཛུགས་སྲ་བརྟན་དང་རྒྱུན་གནས་ཅི་ཙམ་ཐུབ་པ་དེའི་ཚོད་ཀྱིས་བོད་པའི་ཆོས་དང་རིག་གཞུང་རྒྱུན་གནས་དང་སྲ་བརྟན་ཡོང་བ་ལ་འབྲེལ་བ་ཆེན་པོ་ཞིག་ཆགས་ཡོད་སྐོར་ཡང་གསུང་གི་འདུག། དངོས་གནས་བཙན་བྱོལ་གཞུང་འདི་ངེས་པར་དུ། ད་གཅིག་དེང་སང་གི་དུས་འདི་ལ་དཔེ་ཡག་པོ་ཅིག་ཚགས་ཚུགས་ཡོང་དགོས་དེ་དཔེ་གལ་ཆེན་པོ་འདུག་ག། དེའི་དགའ་སེམས་མེད་པ་ཅིག་ན་དང་པོ་ནི་ཁོ་རང་བསོད་ནམས་དགའ་ས་ཏི་སི་ཅིག་ཨ་ནི་ཁོ་ག་ལ་འུར་ལྟ་ཅིག། སོ་སོ་གི་གཞུང་དེ་རྒྱལ་ཁབ་གཞན་དག་གི་གཞུང་ནང་བཞིན་མ་ཡིན་སོང་ཙང་ནི།

བཙན་བྱོལ་དུ་སྐྱབས་རྗེ་གོང་ས་མཆོག་གི་ཐུགས་རྗེའི་བཀའ་དྲིན་ལས་བོད་མི་ཡོད་དོ་ཅོག་ལ་ཤེས་ཡོན་སློབ་སྦྱོང་བྱེད་ཐུབ་པའི་གནས་བབ་ཞིག་བྱུང་ཡོད་ཅིང་བོད་ནང་དུའང་སྔར་དང་མི་འདྲ་བར་གོང་འོག་ཚང་མས་ཤེས་ཡོན་སློབ་སྦྱོང་བྱེད་ཐུབ་པའི་གནས་བབ་ཞིག་བྱུང་ཡོད་པ་རེད། འོན་ཀྱང་བོད་གཞིས་བྱེས་གཉིས་ཀར་ཕྱི་ནང་གི་རྒྱུ་རྐྱེན་འདྲ་མིན་ལ་ལྟོས་ཏེ་ད་ལྟའི་ཆར་བོད་པའི་ཆོས་དང་རིག་གཞུང་སྐད་ཡིག་གོམས་གཤིས་ཀྱི་གནས་བབ་ཆེས་ཉག་ཕྲ་བའི་གནས་སུ་ལྷུང་མུས་ཡིན་པ་རེད་འདུག། རྡེ་ར་རྡུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནི།

ང་ཚོ་བོད་པ་ཚོ་ལ་གནས་ཚུལ་ཡག་མོ་ཞིག་ཡིན་པ་སྐོར་ཝུ་རྗི་ནི་ཡ་གཙུག་ལག་སློབ་གྲྭ་ཆེན་མོ་ཡི་དགེ་རྒན་འདུག་བོད་རྒྱ་སྐབས་དོན་དབྱེ་ཞིབ་པ་ཏིང་འཛིན་འཕྲུལ་ཚང་ལགས་གཅིག་གིས་རེ་རེ་བཞིན་དབྱེ་ཞིབ་ཀྱི་ངོ་བོའི་ཐོག་ནས་གསུང་བཞག་པ་དེ་རྣམ་པ་ཚོ་ལ་གོ་གི་ཡིན། དེ་ཡང་ང་ཚོ་དུས་རྒྱུན་ནས་རྒྱ་མི་ཟེར་བ་དེ་ཆབ་སྲིད་ཀྱི་ཐོག་ནས་གནད་འགག་ཅིག་ཆགས་ཀྱི་ཡོད་དུས། ང་ཚོ་ངེས་པར་དུ་རྒྱ་དམར་ཟེར་བའི་གི་ཚིག་དེ་བེད་སྤྱོད་གཏོང་དགོས་པ་དེ་གལ་ཆེན་པོ་ཞིག་ཡིན་པ་སྐོར་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། དང་པོ་ང་ཚོ་ག་རེ་བྱེད་དགོས་རེད་ཟེར་ན། ད་ལྟའི་རྒྱ་ནག་གི་དམར་ཤོག་སྲིད་དབང་གི་གནས་བབ་དེ་ཅིག་ལྟ་དགོས་འདུག་ད་ངས་དེ་ཤོད་དེ་འདྲ་རྒྱ་དམར་ཟེར་ཡ་ངས་ང་ཚོ་ནམ་རྒྱུན་རྒྱ་མི་རྒྱ་མི་ཟེར་གི་འདུག་དེ་ཡག་པོ་མི་འདུག་ཚིག་དེ་ཆབ་སྲིད་ཐོག་ནས་ནོར་གི་ཡོད་རེད། བྱས་ཙང་ང་ཚོ་ག་དུས་ན་རྒྱ་དམར་ཟེར་སེམས་པ་ན་འཛིན་པ་དང་ཁ་ནང་ནས་དེ་སླེབས་བསྡད་པ་ཡིན་ན་ང་ཚོ་རྒྱ་མི་རིགས་ལ་ངོ་རྒོལ་བྱེད་ཀྱི་ཡོད་མ་རེད་རྒྱ་ནག་ཆེན་པོ་ལ་རྒྱ་ནག་རྒྱལ་ཁབ་དེ་ལ་ངོ་རྒོལ་བྱེད་ཀྱི་ཡོད་མ་རེད་དེའི་ནང་ནས་ཆབ་སྲིད་ཀྱི་ལྟ་བ་ལོག་པ་ཁོ་ཚོའི་མི་རིགས་ལ་གནོད་པ་མ་ཟད་ང་ཚོ་བོད་ལ་ལྷག་པར་དུ་གནོད་གི་ཡོད་པ་དེ་འདྲའི་ཆབ་སྲིད་ཀྱི

ཡང་ཁོང་གིས་མུ་མཐུད་ནས་གསུངས་ན། ད་ལྟ་ང་ཚོ་བོད་པའི་གནས་སྟངས་དེ་རྒྱལ་སྤྱི་ཡི་ཐོག་ལ་དཔེ་མ་སྲིད་ཀྱི་ཡག་མོ་ཞིག་ཆགས་ཡོད་པ་མ་ཟད། ཨ་མི་རི་ཀ་གྲོས་ཚོགས་དང་ཨ་མི་རི་ཀ་གཞུང་གཉིས་ཀྱིས་ཀྱང་རྒྱབ་སྐྱོར་ཤུགས་ཆེན་འཐོབ་བཞིན་ཡོད་ཅེས་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ཨ་ནི་དང་པོ། ང་ཚོ་ཁོར་ཡུག་གི་ཆ་ནས་བཤད་པ་ཡིན་ན་རྒྱལ་སྤྱིའི་ཁོར་ཡུག་བཤད་ན་ད་བོད་པའི་གནས་སྟངས་ཚུལ་ལ་ཧ་ལས་པ་ད་རྒྱལ་བ་རིན་པོ་ཆེའི་གི་ཐུགས་རྗེ་བཀའ་དྲིན་གི་དེ་ནང་ནས་ཨ་ནི་ད་སྔ་མའི་ནང་ང་ཚོ་ཁ་ནང་མཇལ་དད་པ་ང་སྒར་གི་ཁྱེད་ན་བྱེད་རྒྱུ་བྱུང་རེད་སྐྱབས་བཅོལ་སྲིད་གཞུང་གི་བཀའ་དྲིན་དང་མཛད་གཙོ་རྣམ་པ་ཚོའི་བཀའ་དྲིན་དང་མི་མང་ཚང་མའི་བཀའ་དྲིན་གི་ལྷག་བསམ་རྣམ་དག་སྐྱེས་བའི་དང་ཨ་ནི་ལྷག་པར་དུ་གཅིག་བོད་གི་བསྟན་སྲིད་གི་དོན་དག་ལ་རང་སྲོག་བློས་བཏང་པའི་རྒྱལ་གཅེས་དཔའ་བོ་དེ་ཚོའི་གི་སྐུ་དྲིན་གི་དིང་སང་ང་ཚོ་ཁོར་ཡུག་དེ་ག་རེ་ཆགས་བསྡད་ཡོད་ཟེར་ན་ཧ་ལས་པ་ཡག་པོ་ཆགས་བསྡད་ཡོད་རེད་ཨ་ནི། རྒྱུ་མཚན་གང་ཡིན་ཟེར་ན་ཉིས་སྟོང་གཉིས་ཀྱི་ལོ་ནས་ཨ་རིའི་གྲོས་ཚོགས་ནང་ནས་སྲིད་གཞུང་གི་ཁྲིམས་དཔེ་ཅིག་ཆགས་བསྡད་ཡོད་ད་ཡིག་ཆ་ནང་ཁྲིམས་ཆགས་དགོས་ཡ་དེ་འདྲའི་ཞིག་འགོ་བཙུགས་པ་རེད་དེ་རྗེས་ལ་ཉིས་སྟོང་བཅོ་བརྒྱད་ཀྱི་ལོ་ད་རྣམ་པ་ཚོ་གི་འདི་གཟིགས་ཡོད་རེད་ཨ་ནི་ང་ཚོ་ག་ཚོད་ཉིས་སྟོང་བཅོ་བརྒྱད་ཀྱི་ཟླ་བ་བཅུ་གཉིས་པའི་ཚེས་པ་བཅུ་དགུ་ཉིན་མ་ཨ་ནི་སྲིད་འཛིན Trump གི་དེ་མཚན་རྟགས་བསྐྱོན་ནས་དེ་ཕན་ཚུན་གཉིས་ཕན་གྱི་ཕར་འགྲོ་ཚུར་འགྲོ་ལ་ཨ་ནི་འདྲ་མཉམ་ཡོང་པའི་གི་ཆབ་སྲིད་གི་དེ་ཁྲིམས་ལུགས་སྲིད་ཇུས་རེད་ད་ཨ་མི་རི་ཀའི་སྲིད་གཞུང་དེ་དེ་སྲིད་ཇུས་དེ་གར་བརྟེན་དགོས་ཟེར་ན་ཨ་ནི་ཁྱེད་རང་ཚོ་གི

ཨཱ་ནི། དེ་མ་ཚད་ད་ཉེ་ཆར་ལ་ད་ལོ་གི། འདི་ཟླ་བ་དང་པོའི་ཚེས་པ་ཉི་ཤུ་བརྒྱད་ཀྱི་ཉི་མ་ཡང་བསྐྱར། ད་ལྟ་འདི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་འཆར་ཟེར་དེ་ཡང་གཏན་འབེབས་བྱས་པ་རེད། ད་འདི་ལོ་རྒྱུས་སྒང་ལ་བྱུང་མྱོང་བ་མ་རེད། ང་ཚོས་བོད་ཀྱི་ཕྱི་ལོགས་ལ་ད་སྐྱབས་བཅོལ་ལ་ཐེ་ཚད་པའི་ཡུལ་ལ་འདི་འདྲའི་ཞིག་ངེས་ནས་རྒྱལ་ཁབ་ཅིག་གི་ངེས་ནས་ཤུགས་ཆེན་པོ་དེ་ནི་སྟོབས་ཆེན་རྒྱལ་ཁབ་ཨ་མི་རི་ཀ་དང་ཨང་དང་པོ་འདི་རིགས་བྱས་པ་དེ་ང་ཚོ་ཧ་ལས་པ་ད་བསམ་ཤེས་བྱེད་དགོས་པ་ཞིག་རེད། ཡང་ཁོང་གིས་གསུངས་ན། དེང་སང་མ་རྩ་རིང་ལུགས་དང་སྤྱི་ཚོགས་རིང་ལུགས་གཉིས་བར། དཔལ་འབྱོར་གྱི་ཆབ་སྲིད་དང། འགྲོ་སྟངས་མི་འདྲ་བ་གི་རྐྱེན་པ་གི། ཨ་མི་རི་ཀ་དང་རྒྱ་ནག་གཉིས་བར། ཚོང་གི་དམག་འཐབ་འགྱེད་བཞིན་པ་རེད། འདི་འདྲ་ཡི་སྐབས་འདིར། ང་ཚོ་བོད་པ་ཚོ་ལ་གོ་སྐབས་བཟང་བོ་ཞིག་རེད་ཅེས། ཝི་རྗི་ནི་ཡ་གཙུག་ལག་སློབ་གྲྭ་ཆེན་མོ་གི་དགེ་རྒན་དང། བོད་རྒྱ་སྐབས་དོན་དབྱེ་ཞིབ་པ། བསྟན་འཛིན་ཐོས་བསམ་ལགས་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་དེའི་རྒྱལ་སྤྱིའི་གི་ཁོར་ཡུག་གིས་ད་ལྟ་མར་མུ་མཐུད་ཕྱིན་པ་ཡིན་ན་དེང་སང་ག་རེ་བྱེད་དགོས་ཟེར་ན་སྔ་མ་དང་མ་འདྲ་བ་ཞིག་རྒྱ་དམར་དང་ཨ་མེ་རི་ཁའི་གི་ནི་ནོར་སྲིད་ཟེར་ན་ད་དཔལ་འབྱོར་གྱི་ནི་སྲིད་ལུགས་འགྲོ་སྟངས་གཅིག་མ་རྩ་རིང་ལུགས་དང་སྤྱི་སྤྱི་ཚོགས་ཀྱི་མ་རྩ་རིང་ལུགས་ཀྱི་འགྲོ་སྟངས་གཉིས་ཁ་ཁ་ད་བྱེད་བྱེད་ཨ་ནི་འགལ་བ་ཆེན་པོ་ཤོས་ཀྱི་ད་ཁོ་གཉིས་ཀྱི་ཚོང་དམག་དེ་འགྱེད་བསྡད་ཡོད་རེད། ཚོང་གི་དམག་འཐབ་དེ་འགྱེད་ཀྱི་འདུག་དེ་བྱེད་དུས་ང་ཚོ་བོད་མི་ཚོ་ལ་ཡང་ཧ་ལས་པ་ད་གོ་སྐབས་བཟང་པོ་ཨ་ནི་སྐད་ཆ་བཤད་ན་བཤད་ཚད་ཡོད་བསྡད་པ་ཕྱིར་རྒྱབ་ན་རྒྱབ་ཚད་ཡོད་བསྡད་པ་ཞིག་ཆགས་ཀྱི་ཡོད་རེད། ཡང་ཁོང་གིས་མུ་མཐུད་ནས་གསུངས་ན། རྒྱ་ནག་གི་ལྷོ་རྒྱ་ནག་རྒྱ་མཚོ་ཡི་ཐོག་ལ། ཉེ་འཁོར་གྱི་རྒྱལ་ཁབ་བཞི་ལ་དམག་འཁྲུག་རྒྱག་རྒྱུ་གི་ཉེན་ཁ་ཆེན་པོ་ཡོད་རེད། འདི་རྒྱ་ནག་ལ་བཤད་ན་གནས་ཚུལ་སྡུག་པོ་ཞིག་རེད། ཡིན་ན་ལ་ང་ཚོ་བོད་པ་ལ་བཤད་ན་གནས་ཚུལ་འདི་བཟང་པོ་ཞིག་རེད་ཅེས་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།

ཡང་རྒྱ་ནག་དང་ཉི་ཧོང་གཉིས་བར་སེན་ཁ་ཀུ་ཟེར་བ་གི་གླིང་ཕྲན་དེ་ཡི་གི་ཐོག་ལ་བདག་དབང་གི་རྩོད་རྙོག་ཆེན་པོ་ཡོད་པ་དེ་ཡི་གི་ཐོག་ནས་རྒྱ་ནག་ལ་གནས་ཚུལ་འདི་སྡུག་པོ་ཞིག་རེད་དེ་ང་ཚོ་བོད་པ་གི་ཐོག་ལ་གནས་ཚུལ་བཟང་པོ་ཞིག་རེད་ཅེས་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ཨ་ནི་དེ་ནས་མར་ཕྱིན་པ་ཡིན་ན་ད་དུང་དེ་ད་ལྟའི་ཡང་རྒྱ་མི་དང་ཇ་པན་གཉིས་ཀ་ཉི་ཧོང་གི་གཉིས་བར་ལ་ཡང་རྩོད་རྙོག་ཆེན་པོ་ཞིག་རེད་ཁོ་གཉིས་རྩོད་རྩོད་པ་ཆེན་པོ་དེ་ག་རེ་ཟེར་ན་དེ་སན་ག་ཁུ་ཨའི་ལན་ཟེར་སན་ག་ཁུ་གླིང་ཕྲན་ཟེར་དེ་འདྲས་ཞིག་གི་དོན་དག་ལ་ཇེ་པན་ཟེར་ན་ཇེ་པན་གི་རེད་ཟེར་རྒྱ་མི་ཟེར་ན་རྒྱ་མི་རེད་ཟེར་ནས་ལོ་ཁ་ཤས་གོང་ལ་ཁོ་གཉིས་རྙོག་དྲ་ཆེན་པོ་བྱུང་བ་རེད་ད་དེང་སང་དེ་འཇམ་བསྡད་ཡོད་རེད་ད་དེ་གང་ལྟར་རྒྱལ་སྤྱིའི་གི་ཆབ་སྲིད་གི་ཁོར་ཡུག་གི་ཐོག་བཤད་ན་ང་ཚོ་བོད་ལ་ཧ་ལས་པ་ཕན་ཐོགས་ཆེན་པོ་ཡོད་གི་གནས་སྟངས་ཅིག་རེད། ཡང་ཁོང་གིས་གསུངས་ན། ང་ཚོ་བོད་གཅིག་གི་གནས་སྟངས་ནས་བཤད་པ་ཡིན་ན། རྒྱ་གར་དང་རྒྱ་ནག་གཉིས་བར། ཨ་རུ་ན་ཅལ་དང་འབྲོག་ལམ་སོགས་གཅིག་གི། ས་མཚམས་ཁག་ལ་རྙོག་དྲ་ཆེན་པོ་ཡོད་རེད། འདི་རྒྱ་ནག་ལ་སྡུག་པོ་ཞིག་རེད་དེ། ང་ཚོ་བོད་པ་ལ་བཤད་ན་གནས་ཚུལ་འདི་ཡག་མོ་ཞིག་རེད། ཅེས་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། དེ་མ་ཟད་ད་ཏོག་ཙམ་ཐག་ཉེ་རུ་བཏང་བ་ཡིན་ན་རྒྱ་མི་དང། རྒྱ་ནག། རྒྱ་དམར་དང་ད་ལྟ་འདི་རྒྱ་གར་གྱི་ཁོ་གི་ཁྱིམ་མཚེས་ད་ཁོ་ཁྱིམ་མཚེས་ཟེར་གི་རེད་བ་དེང་སང་ཁྱིམ་མཚེས། རེད་གི་རེད་གི་ཡོད་མ་རེད་ད་ཁྱིམ་མཚེས་ཟེར་བསྡད་པའི་གི་རྒྱ་གར་དེ་གཉིས་ཀ་ཡང་དེ་ཨ་སམ་ཁི་ཟེར་ཡ་དང་འོག་དེ་ལ་ད་ལྟ་ཨ་རུ་ན་ཅལ་སོགས་མོན་རྟ་དབང་ཨ་ནི་མ་ཟད་དེ་འབྲོག་ལ་ད་ལྟ་དེ DOK ཟེར་ཡ་དེ་ཡ་འབྲོག་ལམ་རེད་འདུག་བ་འབྲོག་ལམ་ད་ལྟ་འདི་འབྲུག་གི་ས་ཐོག་ཡིན་བསྡད་པ། དེ་ཡང་རྒྱ་མི་དང་རྒྱ་ནག་གཉིས་ཀ་རྒྱ་ནག་རྒྱ་མི་དམར་པོ་གི་སྲིད་གཞུང་དང་རྒྱ་གར་གཉིས་ཀ་ཡང་དེ་ཁུལ་ལ་འགལ་ཟླ་ཆེན་པོ་ཤོར་བསྡད་ཡོད་རེད། ཉན་མཁན་རྣམ་པ་ཚོ་ད་རིང་ང་ཚོ་དུས་ཚོད་ཀྱི་བཅད་པའི་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་འདི་འགོད་ཚང་འདི་ནས་བཀག་གི་ཡིན། ཨ་ནི་རྣམ་པ་ཚོ་གི་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།